འདོད་པ་ལ་སོ། སུམ་ཅུ་སོ་དྲུག་རེད་བ། སུམ་ཅུ་སོ་དྲུག་བྱས། གཟུགས་ཁམས་ལ་སུམ་ཅུ་སོ་གཅིག། གཟུགས་མེད་ལ་སུམ་ཅུ་སོ་གཅིག་བྱས། དེ་ཚོ་སྡོམ་ད་ག་ཚད་ཆགས་པའི་བར།

དེ་དེ་འདྲའི་བྱེད་པ་པོ་ཡིན་པ་དེ་འཛིན་པའི་བློ་དེ་ཀུན་འབྱུང་མཐོང་སྤང་རེད་ཁ་ཅིག་གིས་དེ། ཀུན་འབྱུང་མཐོང་སྤང་རེད་སྡུག་བསྔལ་མཐོང་སྤང་མ་རེད། ཀུན་འབྱུང་མཐོང་སྤང་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ན་དེ་སྡུག་བསྔལ་གྱི་རྒྱུ་ལ་ལོག་པར་ཞུགས་པ་ཡིན་ཙང་སྡུག་བསྔལ་གྱི་རྒྱུ་དེ་ཀུན་འབྱུང་རེད་བ་ཀུན་འབྱུང་བདེན་པ་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་བདེན་ལམ་བདེན་ཟེར་རེད་བ་དེ་རྣམས་ལ་དེ་ནི་སྡུག་བསྔལ་དེ་འབྲས་བུ་རེད། ཀུན་འབྱུང་བདེན་པ་དེ།

སངས་རྒྱས་བདག་པོ་མན་ཆད་ཀྱི་དེ། བདག་པོ་ཡིན་ཟེར་དེ་འདྲ་ཟེར་གྱི་ཡོད་རེད་བ་དེ་ང་ཚོ་ཡིན་ན་ཁས་ལེན་གྱི་མ་རེད་བ་དེ། དེ་ནས། དེ་གའི། ཚངས་པ་ཚངས་པ་ཆེན་པོ་ཁོ་རང་གི་འཇིག་རྟེན་གྱི་དེ་བདག་པོ་ཡིན་ཁོ་རང་གིས་བཟོས་པ་ཡིན་བསམ་ཨ་ནི། ངོས་འཛིན་བྱེད་ཀྱི་ཡོད་རེད་དེ། དེ་དོན་དག་ལ་དེ་དེ་འདྲ་མ་རེད། དེ་ནི་ང་ཚོ་དེ་གོང་དུ་གནས་གསུམ་པའི་ནང་བཤད་སོང་ཨ། འོ་དེ་འདྲ་ཡིན་ད་དེ། དེ་ནས་དེ་མ་ཡིན་པ་ལ་ཡིན་པར་འཛིན་པ་ཡིན་ད་དབང་ཕྱུག་དེ་ནི། གར་སོག་རེད།

ཕྱིན་ཅི་ལོག་བློ་དེ་ཚོའི་དབང་གིས་དེ་ནི་ཡུལ་ལ་འཇུག་པ་རེད། དེ་འདྲ་ཡིན་ཙང། ཨ་ནེ། བི་ཀེ། དེ་ནི། སྡུག་བསྔལ་ལ་དམིགས་པའི་དེ་ནི། བཟོད་པ་ཡོད་རེད། བཟོད་པ་དེ་གིས་དེ་ནི་སྤང་བྱ་ཡང་རེད། དེ་ཡིན་ཙང། སྡུག་བསྔལ་མཐོང་སྤང་ཡིན་དགོས་ཀྱི་འདུག། ཁོ་ཐག་ཐུག་ཡོད་རེད། ཁ་ཅིག་བཤད་དེ། ཀུན་འབྱུང་མཐོང་སྤང་ཡིན་དགོས་ཀྱི་རེད། ཀུན་འབྱུང་མཐོང་སྤང་ཡིན་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན།

དབང་ཕྱུག་སོགས་རྒྱུར་མངོན་ཞེན་པ་རྟག་བདག་ཕྱིན་ཅི་ལོག་པ་ཡིས་རབ་ཏུ་འཇུག་པས་དེ་ཕྱིར་དེ་སྡུག་བསྔལ་མཐོང་བས་སྤང་བྱ་ཉིད་ལ་ཤོ་ལོ་ཀ་གཅིག་འདུག་བ་ཤོ་ལོ་ཀ་གཅིག་གི་ནང་ན་ཕ་རོལ་པོའི་རྩོད་པ་བྱས། དེའི་ལན་གཉིས་བྱས། རྩོད་པ་དེ་ག་རེ་བཀོད་པ་རེད་ཟེར་ན། ག་རེ་ཟེར། དབང་ཕྱུག་འགྲོ་བའི་རྒྱུར། དེ་ནི་ཞེན་པའི་བློ་དེ་ཡོད་རེད་བ་དབང་ཕྱུག་གི་དེ་ནི་དེ། བར་སོང།

ཀྱི་སྐར་ཚང་གི་ཕྱོགས་སྔ་དྲ་ཕྱི་གཅིག་པ་རེད། དེ་ནི་ད་ངས་གསུངས་འདུག་ལྟ་བ་གསུམ་ལས་ཕྱིན་ཅི་ལོག་བཞི་ཚན་ཕྱིན་ཅི་ལོག་ཕྱིར་དང། ངེས་རྟོག་ཕྱིར་དང་སྒྲོ་འདོགས་ཕྱིར། སེམས་དང་འདུ་ཤེས་དེའི་དབང་གིས་ཟེར་ཤོ་ལོ་ཀ་གཅིག་འདུག་ད་དེ་ནི། ཕྱིན་ཅི་ལོག་བཞི་ཡོད་རེད་བ་ཕྱིན་ཅི་ལོག་བཞི་པོ་དེ། མི་རྟག་པ་ལ་རྟག་པར་ལྟ་བ། མི་གཙང་བ་ལ་གཙང་བར་ལྟ་བ་སྡུག་བསྔལ་བ་ལ་བདེ་བར་འཛིན་པ།